འོན་ཀྱང། གོན་ཆས་འགའ་ཤས་དགེ་རྩ་ཚོགས་པ་ཁག་གིས་བེད་སྤྱོད་ཟིན་པའི་ཅ་དངོས་ཚོང་ཁང་ལ་ཞལ་འདེབས་ཕུལ་ནས་དབུལ་ཕོངས་རྣམས་ལ་ཕན་ཐོགས་ཀྱི་ཡོད་འདུག་ཧན་ལཱ་ནི་ཝེ་ཏི་ནམ་ལ་སྐྱེས་པ་དང་ལོ་སུམ་ཅུའི་གོང་ལ་ཁོང་མོ་ཨོ་སི་ཀྲི་ལི་ཡར་ཐོག་མར་སླེབས་སྐབས་བེད་སྤྱོད་བཏང་ཟིན་པའི་ཅ་དངོས་ཉོ་འགོ་ཚུགས་ཡོད་པ་ཡིན་འདུག།

I'm looking for a beauty and a history just a ང་རང་དེང་སང་གནའ་དུས་ཀྱི་ཅ་དངོས་རྙིང་པ་བསྡུ་རུབ་བྱེད་ཀྱི་ཡོད་པས། གལ་ཏེ་ངས་དུས་རྒྱུན་གནའ་རབས་ཅ་དངོས་ཀྱི་ཚོང་ཁང་ལ་ཕྱིན་པ་ཡིན་ན། སྡེར་མ་གཅིག་ལ་སྒོར་བརྒྱ་ལྷག་རྙེད་ཀྱི་རེད། འོན་ཀྱང་དགེ་རྩ་ཚོགས་པའི་ཅ་དངོས་རྙིང་པ་འཚོང་སར་དེ་སྒོར་ཉི་ཤུ་ནས་ཉི་རྩ་ལྔ་ཙམ་ལ་ཉོ་ཐུབ་ངེས་རེད། དེ་འདྲ་སོང་ཙང་ཅ་དངོས་རྩ་ཆེན་དེ་འདྲ་རག་ཆེད་ཚོང་ཁང་མང་པོའི་ནང་འཚོལ་ཞིབ་བྱེད་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་བེད་སྤྱོད་ཟིན་པའི་ཅ་དངོས་ཚོང་ཁང་ཉིས་སྟོང་ལྔ་བརྒྱ་ལྷག་གིས་ནང་ཆས་རྙིང་པ་ཀི་ལོ་དྲུག་བརྒྱ་ཙམ་ཞིག་ཆུད་ཟོས་མི་འགྲོ་བར་བསྐྱར་སྤྱོད་བྱེད་ཀྱི་ཡོད་འདུག National Association of Charitable Recycling Organization ཏེ། རྒྱལ་ཡོངས་ཅ་དངོས་བསྐྱར་སྤྱོད་ཚོགས་པའི་འགན་འཛིན། ཨོ་མོར་སོ་ཀོར་ལགས་ཀྱིས་ནང་ཆས་རྙིང་པ་རྣམས་གཞན་གྱིས་བསྐྱར་སྤྱོད་ཆེད་བཙོང་བ་ལས་འབྲེལ་ཡོད་དགེ་རྩ་ཚོགས་པ་ཁག་ལ་སྒོར་ས་ཡ་ལྔ་བརྒྱ་ཙམ་བསགས་ཐུབ་ཀྱི་ཡོད་ཅེས་ཁོང་གིས། The proceeds of that go to help the most disadvantaged དངུལ་ཁྱོན་བསྡོམས་གང་བྱུང་བ་དེ་དག་ང་ཚོའི་སྤྱི་ཚོགས་ནང་གི་མི་དབུལ་ཕོངས་དང་ཉམ་ཐག་རྣམས་ལ་ཕན་ཐོགས་ཆེད་བེད་སྤྱོད་བྱེད་ཀྱི་ཡོད། ལྷག་པར་དུ། ཁྱིམ་མེད་པ་དང་དབང་པོ་སྐྱོན་ཅན་སེམས་ཁམས་ཀྱི་འཕྲོད་བསྟེན་ཛ་དྲག་གི་ལམ་སྟོན་ཞབས་ཞུ་ན་ཚ་འདྲ་མིན་བཅོས་ཐབས་སོགས་ཀྱི་ཆེད་དངུལ་དེ་དག་བེད་སྤྱོད་བྱེད་ཀྱི་ཡོད་པས་ཅ་དངོས་བེད་སྤྱོད་ཟིན་པ་ཉོ་ཚོང་བྱས་པའི་བརྒྱུད་ང་ཚོའི་སྤྱི་ཚོགས་ལ་ཕན་ཐོགས་པ་ཡོང་གི་ཡོད། ཡང་ལོ་ན་དྲུག་ཅུ་རེ་བརྒྱད་ཅན་གྱི་གཞུང་ཞབས་ཟུར་པ། Robert Jones ལགས་ནི Brisbane གྱི Nundah ས་ཁུལ་གྱི Vinnies ཚོང་ཁང་ནང་དང་བླངས་པ་ཞིག་ཡིན་འདུག་ཁོང་གིས་གསུངས་དོན། I've only bought books from here but um we get some very ང་རང་ཚོང་ཁང་དེ་ནས་དེབ་མང་པོ་ཉོ་གི་ཡོད། ཡིན་ནའི། དེར་བེད་སྤྱོད་ཟིན་པའི་གྱོན་ཆས་ཀྱང་ཡག་པོ་རག་གི་རེད། གལ་སྲིད་ང་རང་ད་ལྟ་མུ་མཐུད་ལས་ཀ་བྱེད་ཀྱི་ཡོད་ན་ལས་ཀའི་གྱོན་ཆས་ཆ་ཚང་དེ་ནས་ཉོ་ས་རེད། དེ་བཞིན་ཨེ་ནི་ཁོ་ཨེ་ཁེད་ལགས་ཀྱང་ཨོ་སི་ཀྲི་ལི་ཡ་དང་ཕྱིའི་རྒྱལ་ཁབ་མང་པོར་ཡོད་པའི་བེད་སྤྱོད་ཟིན་པའི་ཅ་དངོས་ཚོང་ས་མང་པོར་འགྲོ་མྱོང་ཡོད་པ་དང། ཁོ་མོ་ཡང Jones ལགས་དང་ལྷན་དུ་ཝི་ནི་སི་ཚོང་ཁང་ལ་དང་བླངས་གནང་གི་ཡོད་འདུག་ཨེ་ཁེད་ལགས་ཀྱིས་ཚོང་ཁང་དེར་མི་མི་འདྲ་བ་མང་པོ་ཡོང་གི་ཡོད་ཅེས་ཁོང་མོས་གསུངས་དོན།

བཟོ་ལས་དེས་རྒྱལ་སྤྱིའི་གནམ་གྲུ་དང་གྲུ་གཟིངས་གཉིས་མཉམ་དུ་བསྡོམས་པ་ལས་ཁོར་ཡུག་ལ་གནོད་རྐྱེན་ཆེ་བ་བཏང་གི་ཡོད་འདུག་དེ་ཡང་ཨོ་སི་ཀྲི་ལི་ཡས་ལོ་རེར་རས་ཆ་ཀི་ལོ་ཉིས་རྩ་བདུན་ཙམ་ཉོ་ཡི་ཡོད་པ་ལས་ཀི་ལོ་ཉིས་རྩ་གསུམ་ཙམ་བེད་མེད་སྙིགས་རོ་ཆགས་ནས་འཕེན་གྱི་ཡོད་འདུག་དེ་ཡང་ཁོར་ཡུག་སྲུང་སྐྱོབ་ལས་འགུལ་བའི་ཚོགས་པ Planet Ark ཞེས་པའི་ལས་བྱེད་པ Ray Collins ལགས་ཀྱིས་དཔེ་གསར་གྱོན་ཆས་ཚོང་ལས་ཀྱིས་ཁོར་ཡུག་ལ་གནོད་འཚེ་ཧ་ཅང་ཆེན་པོ་བྱེད་ཚུལ་འགྲེལ་བརྗོད་གནང་དོན། ང་ཚོས་གད་སྙིགས་ནང་གཡུག་པའི་གྱོན་ཆས་དེ་དང་མཉམ་དུ། དེ་བཟོ་ལས་ཆེད་བེད་སྤྱོད་བྱས་པའི་ཐོན་ཁུངས་ཆུ་དང་གློག་སོགས་ཚང་མ་ཆུད་ཟོས་གཏོང་བ་ཡིན་པས་ཁོར་ཡུག་ལ་གནོད་འཚེ་ཧ་ཅང་ཆེན་པོ་བྱུང་གི་ཡོད། གྱོན་ཆས་བཟོ་ལས་བརྒྱུད་ལོ་ལྟར་གོས་གསར་པ་ཐེར་འབུམ་བརྒྱ་ཙམ་བཏོན་གྱི་ཡོད་པ་ལས། ལོ་གཅིག་གི་ནང་ཚུད་ལ་གོས་གསར་པ་དེ་དག་ལས་ལྔ་ཆ་གསུམ་བེད་མེད་སྙིགས་རོའི་ནང་གཡུག་གི་ཡོད་པ་ཐོན་ཡོད་འདུག་དེ་ཡང་ཁོ་ལིནས་ལགས་ཀྱིས་དེང་སང་དཔེ་གསར་གྱི་གྱོན་ཆས་རྣམས་གསར་པ་ཉོ་བར་གོང་ཆུང་ཆུང་ཡོད་ཀྱང་སྙིགས་རོ་ཉུང་དུ་བཏང་ཆེད་བེད་སྤྱོད་ཟིན་པ་རྣམས་བསྐྱར་སྤྱོད་བྱེད་པར་ནན་སྐུལ་གནང་དོན།
དེང་དུས་དར་སྲོལ་ཆེ་བའི་གྱོན་ཆས་མང་ཆེ་བ་རྫས་སྦྱོར་གྱིས་བཟོས་པའི་རྒྱུ་ཆ Polyester དང Nylon སོགས་ཀྱིས་བཟོ་བ་ཡིན་པས། གྱོན་ཆས་དེ་དག་འཁྲུད་སྐབས་དེའི་ནང་ཡོད་པའི་རྫས་སྦྱོར་རྣམས་ཆུའི་ནང་འགྲོ་ནས་ང་ཚོའི་རྒྱ་མཚོ་དང་དེའི་ནང་ཡོད་པའི་སྲོག་ཆགས་སེམས་ཅན་རྣམས་ལ་གནོད་འཚེ་བྱེད་ངེས་རེད། དེ་བཞིན། གནས་སྤོའི་ལས་ཁུངས་མུ་བྷིང་ག་ཞེས་པས་རྒྱལ་ཁབ་ཁག་ཉི་ཤུའི་ནང་ཡོད་པའི་ཁྱིམ་ཚང་སྟོང་ཕྲག་བཅོ་བརྒྱད་ཙམ་ལ་གྱོན་ཆས་གསར་པ་ཉོས་ནས་བེད་སྤྱོད་བྱས་ཚུལ་སྐོར་རྟོག་ཞིབ་ཞིག་བྱས་ཡོད་པ་ལས་གནས་ཚུལ་ཐོན་གསལ་ལྟར་ན། ང་ཚོར་ཡོད་པའི་གྱོན་ཆས་ཕྱེད་ཀ་ཙམ་ཞིག་ནམ་ཡང་གྱོན་གྱི་མེད་པ་ཐོན་ཡོད་འདུག་དེར་བརྟེན་ཨོ་མར་སོ་ཀར་ལགས་ཀྱིས་མི་ཚང་མར་བེད་སྤྱོད་ཟིན་པའི་གྱོན་ཆས་ཉོས་ནས་བསྐྱར་སྤྱོད་གནང་བར་ལམ་སྟོན་གནང་དོན།
ཁྱེད་ཀྱིས་རང་ངོས་ནས་ཉམས་ཞིབ་གནང་ན་བེད་སྤྱོད་ཟིན་པའི་གྱོན་ཆས་ཉོས་པ་ལ་བརྟེན་ཁོར་ཡུག་དང་སྤྱི་ཚོགས་ལ་ཕན་ཐོགས་པ་ཙམ་མ་ཡིན་པར་རང་ཉིད་སྒེར་ལ་ཕན་ཐོགས་ཡང་ཡོད། དེ་ཡང་གོས་རྙིང་པ་ཉོ་སྐབས་ཁྱེད་ལ་དགོས་པའི་ཚད་ཆེ་ཆུང་དང་ཚོན་མདོག་ཏག་ཏག་རག་དཀའ་མོ་ཡིན་པས། ཁྱེད་ཀྱིས་དུས་ཚོད་བཏོན་ནས་འཚོལ་ཞིབ་གནང་དགོས་པ་ཡིན། ཉམས་མྱོང་དེ་ནས་ཁྱེད་ཀྱིས་གྱོན་ཆས་གསར་པ་ཉོ་བ་ལས་ཅུང་མི་འདྲ་བ་དང་ལྷོད་བ་ཡོད་ངེས་རེད།